སྒྲ་རྟོག་སྒྲུབ་པས་འཇུག་པ་འདོད་ཀྱི། དེ་དག་པ་སྒྲ་རྟོག་སྒྲུབ་འཇུག་འདོད་པའི་ཕྱིར་རོ། བ་ར་བ་བྱེ་བྲག་པ་དང། གྲངས་ཅན་སུ་སུ་ལའང། སྒྲ་འཇལ་བའི་ཚད་མ་དང། དེ་བརྗོད་པའི་སྒྲ་ལས། སྒྲ་ཞེས་བརྗོད་པའི་སྒྲ་དང་སྒྲ་ཞེས་སོགས་སྒྲ་རྟོགས་པའི་ཚད་མ་དེ་ལས་གཞན་པ། སྒྲ་ལས་ཐ་དད་དུ། སྒྲ་ཡི་ཆོས་བྱས་པ་ལྟ་བུ་འཇལ་བའི་བློ་དང། བརྗོད་པའི་སྒྲ་འཇུག་པ་མི་སྲིད་དོ་ཞེས་མངོན་སུམ་ལ་བསྙོན་རྒྱུ་མ་རེད་བ་ཞུ། མངོན་སུམ་ལ་ཧམ་པ་བཤད་རྒྱུ་མ་རེད་ཟེར་བསྙོན་མི་འདིངས་ཤིང། ཐ་ན་རྒྱང་འཕེན་པས་ཀྱང། ཁྱད་གཞི་བརྗོད་པའི་སྒྲ་ལས་ཐ་དད་དུ་ཁྱད་ཆོས་བརྗོད་པ་མི་སྲིད་དོ་ཞེས་མི་སྨྲ་ན་གཞན་དག་ལྟ་ཅི་སྨོས་ཟེར་ད་རྒྱང་འཕེན་གྱི་བར་སོགས་རེད་ང་ཚོ་གྲུབ་མཐའ་ལ་ཞུགས་པའི་གང་ཟག་ཡིན་ན་ནི་ཁྱད་ཆོས་རོ་བུ་རྒྱང་འཕེན་རེད་འདུག་ཅེས་རྒྱང་འཕེན་གྱིས་ཀྱང། ཁྱད་གཞི་སྒྲ་གོ་བྱེད་པའི་ཚིག་དེ་ལས་གཞན་པའི་སྒྲ་ཡི་ཁྱད་གཞིའི་བྱས་པ་དང་མི་རྟག་པ་ཞེས་པའི་སྒྲ་ཚིག་གཞན། ཡོད་མ་རེད་ཅེས་ནི། རྒྱང་འཕེན་ལྟ་བུས་ཀྱང་ཟེར་གྱི་མི་འདུག་ཨང། མི་སྲིད་དོ་ཞེས་སུས་མི་སྨྲ་ན་ད་སུ་ལ་འདུག་གོ་རེ་ཟོ་དེ། མི་སྨྲ། གཞན། གཞན་མི་སྨྲ་ན་གཞན་དག་ལྟ་ཅི་སྨོས། དེ་བས་ན་སྒྲ་རྟོག་གཞན་འཇུག་པ་བསྒྲུབ་པ་ནི། གྲུབ་ཟིན་སྒྲུབ་པ་ཤ་སྟག་ཡིན་ནོ་ཞེས་སྒྲ་གཞན་ལས་སྒྲ་ལྟ་བུའི་སྟེང་དུ་ཚད་མ་གཞན་དང། རྟོག་པ་གཞན་སྒྲ་གཞན་དང་རྟོག་པ་གཞན་འཇུག་པ་བསྒྲུབ་པ་ནི།